ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་བརྒྱད་རེས་གཟའ་ཉི་མའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་བོད་ལ་བདེ་སྐྱིད་ཡོད་ཅེས་བཤད་པ་ཙམ་མིན་པར་རྒྱལ་སྤྱིའི་རང་དབང་ལྡན་པའི་གསར་འགོད་པ་དང་ཉམས་ཞིབ་པ་སོགས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་བོད་ནང་རྟོག་ཞིབ་ཏུ་གཏང་དགོས་པའི་དགོས་འདུན་བཏོན་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས་བོད་ལྗོངས་སློབ་གྲྭ་ཆེན་མོའི་སློབ་མ་ཚེ་སྒྲོན་ལགས་ཉེན་རྟོག་པའི་བཙན་ཁྲིད་འོག་འདས་གྲོངས་སུ་གྱུར་ཡོད་པར་གདུང་སེམས་མཉམ་སྐྱེད་ཆེད་མཆོད་འབུལ་སྨོན་ལམ་ཞིག་ཚོགས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང་མཇུག་ཏུ་རྡ་སའི་ཉེ་འདབས་ཀྱི་ལེ་ཚན་ནང། ཚོང་པ་རབ་བརྟན་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད།
ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན། དེང་སྐབས་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་བསྐྱར་ཞིབ་དང་དྲི་རྩད་གནང་བཞིན་པ་ལྟར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ལ་བདེ་སྐྱིད་ཡོད་ཅེས་བཤད་པ་ཙམ་མ་ཡིན་པར་རྒྱལ་སྤྱིའི་རང་དབང་ལྡན་པའི་གསར་འགོད་པ་དང་ཉམས་ཞིབ་པ་སོགས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་བོད་ནང་རྟོག་ཞིབ་ཏུ་བསྐྱོད་དགོས་པའི་དགོས་འདུན་བཏོན་གནང་པའི་སྐོར།

གནད་དོན་ཡིན་ཞེས་པ་ཚུད། འདི་ནི་འཛམ་གླིང་གི་རང་དབང་ལྡན་པའི་རྒྱལ་ཁབ་ཁྲོད་བོད་དོན་ལ་དོ་སྣང་དང་རྒྱབ་སྐྱོར་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་ཁ་ཡོད་ལག་ཡོད་ཀྱི་དཔེ་མཚོན་ཞིག་ཀྱང་ཡིན་པར་བརྗོད་འདུག་འོན་ཀྱང་རྒྱ་ནག་གཞུང་གིས་ཐེངས་འདིའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་དཔྱད་ཞིབ་ཐོག་བོད་དོན་དང་འབྲེལ་བའི་གླེང་སློང་གནང་བའི་གནད་དོན་མང་པོ་ཞིག་འཁྱོག་བཤད་ཡིན་ལུགས་སྐྱོན་བརྗོད་བྱས་འདུག་དེ་ཡང་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་གཙོ་ཡི་མཚན་ཐོག་ནས་ཡི་གེ་ཞིག་བཏང་བའི་ནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་ཟེར་བ་སོགས་ཀྱིས། བོད་ནང་ཆོས་ལུགས་ལ་དམ་དྲག་དང་སྐད་ཡིག་ཉམས་ཉེས་བཏང་བ། དེ་བཞིན་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་བཙུགས་ཡོད་ལུགས་བརྗོད་པ་དེ་དག་ནི་འཁྱོག་བཤད་ཡིན་པ་མ་ཟད་འཛམ་གླིང་གི་རྒྱལ་ཁབ་གཞན་ཁག་གིས་ཀྱང་དེ་དག་ལུང་འདྲེན་གྱིས་རྒྱ་ནག་ལ་ཕར་རྒོལ་དང་ཆབ་སྲིད་ཀྱི་ངོ་བོར་བེད་སྤྱོད་བྱེད་བཞིན་ཡོད་ལུགས་བརྗོད་དེ། དོན་དངོས་ཐོག་བོད་ལ་བདེ་སྐྱིད་དང་སྤྱི་ཚོགས་བརྟན་འཇགས་ཞི་བདེ་སོགས་ཡོད་ལུགས་བརྗོད་འདུག། དེའི་ཐད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ལ་བདེ་སྐྱིད་དང་རང་དབང། འདྲ་མཉམ་སོགས་ཡོད་པ་བཤད་པ་ཙམ་གྱིས་འགྲིག་ཐབས་མེད་པར། རྒྱལ་སྤྱིའི་རང་དབང་ལྡན་པའི་གསར་འགོད་པ་དང་ཉམས་ཞིབ་པ་སོགས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་བོད་ནང་རྟོག་ཞིབ་ཏུ་འབྱོན་དགོས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཁོ་རང་ཚོ་གིས་ལབ་པ་ནང་བཞིན་འགྲོ་བ་མིའི་ཐོབ་ཐང་གནས་སྟངས་དོན་ཚོགས་ཁག་ལ་རྡོག་རོལ་ཞུ་ད་ལྟ་བོད་དུ་འགྲོ་གི་མེད་པ་ཡིན་ན་བོད་ནང་ལ་ཁོ་རང་ཚོ་བཤད་པ་ནང་བཞིན་བོད་ནང་ལ་ཡར་རྒྱས་འཛུགས་སྐྲུན་གྱི་བོད་པ་ཚང་མ་དགའ་བོ་དང་སྐྱིད་པོ་དེ་འདྲ་བསྡད་བསྡད་པ་ཡིན་པ་ཡིན་ན། ཕྱི་ལོགས་ནས་མི་གང་མང་མང་ཅིག་ཡར་ཞིབ་འཇུག་བྱེད་པར་བཏང་རུ་བྱེད་པ། གཅིག་བལ་གྱི་ཐབས་ཤེས་ཅིག་བྱས། དེ་ནས་ཡང་ཁོ་རང་ཚོས་ཀྱི་མཉམ་འབྲེལ་རྒྱལ་ཚོགས་དང་དུ་བ་ལ་རྒྱལ་སྤྱིའི་གྱི་སྤྱི་ཚོགས་ནང་ལོགས་ལ་ཨ་ནི་འགྲོ་བ་མིའི་ཐོབ་ཐང་ཚང་མ་སྲུང་བརྩི་བྱེད་ཀྱི་ཡོད། དེ་འདྲ་ཡིན་པ་ཡིན་ན་དངོས་གནས་དངོས་ཡོད་ཀྱི་གནས་སྟངས་འདི་ཞིབ་འཇུག་བྱས་ད་ཅིག་ལྟ་རྟོག་ཆེད་ལ་ཕྱི་ལོགས་ནས་དེ་ཚོ་བཏང་ན་ཨ་ནི་དངོས་ཡོད་ཀྱི་གནས་སྟངས་འདི་ངེད་ཀྱི་ཕྱི་ལོགས་ཅིག་ཧ་གོ་གི་རེད་བསམ་གྱི་འདུག་ལ། རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་དབང་བསྒྱུར་བྱས་པའི་རྗེས། བོད་ཀྱི་ཆོས་རིག་དང་འབྲེལ་བའི་སློབ་གཉེར་བྱེད་སའི་དགོན་སྡེ་ཁག་དྲུག་སྟོང་ཙམ་ཞིག་གཏོར་བཤིག་བཏང་ཡོད་པ་དེང་གི་ལོ་རྒྱུས་སྟེང་གསལ་ཡོད་ལ། བོད་ནང་ཆུ་མཛོད་དང་གཏེར་ཁ་སྔོག་འདོན་ཤུགས་ཆེན་བྱས་པའི་རྐྱེན་གྱིས་རང་བྱུང་གི་གོད་ཆག་སོགས་བོད་མཐོ་སྒང་གི་ཁོར་ཡུག་ལ་གནོད་འཚེ་ཆེན་པོ་གཏོང་བཞིན་ཡོད་ཅིང་ད་བར་བོད་ནང་ཁྱོན་བོད་མི་བརྒྱ་དང་ལྔ་བཅུ་ལྷག་གིས་རྒྱ་ནག་གཞུང་ལ་ངོ་རྒོལ་གྱིས་རང་ལུས་མེར་སྲེག་བཏང་ཡོད་པ་རེད། ད་དུང་འདི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ལ་བཏང་བའི་ཡི་གེའི་ནང། བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོ་དང་བོད་ལྗོངས་སློབ་གྲྭ་ཆེན་མོ། མཚོ་སྔོན་མི་རིགས་སློབ་གྲྭ་ཆེན་མོ། ཀྲུང་གོ་བོད་བརྒྱུད་མཐོ་རིམ་ནང་བསྟན་སློབ་གླིང་ཚུད་པའི་བོད་མིའི་བདེ་དོན་དང་འབྲེལ་བའི་ཚོགས་སྡེ་ཁག་དང་ཤེས་ཡོན་སྡེ་ཁག་བདུན་ཅུ་དོན་གསུམ་ཐུན་མོང་གིས་ཡི་གེ་དེ་བཏང་ཡོད་ཚུལ་བརྗོད་དེ་བོད་ཀྱི་བདེ་འཇགས་དང་སྤྱི་ཚོགས་ཡར་རྒྱས་དེ་བཞིན་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་གནས་སྟངས་ཡར་རྒྱས་ཕྱིན་ཡོད་ཚུལ་བརྗོད་འདུག། འོན་ཀྱང་རྒྱ་ནག་གཞུང་གིས་ལུང་འདྲེན་བྱས་པའི་བོད་ནང་བོད་མིའི་བདེ་སྡུག་དང་འབྲེལ་བའི་ཚོགས་སྡེ་ཁག་དེ་དག་ལ་བོད་ནང་དངོས་ཡོད་གནས་སྟངས་འགྲེལ་བརྗོད་བྱེད་པའི་རང་དབང་མེད་པ་སྤྱི་ཚོགས་རིག་པའི་འབུམ་རམས་པ་རྒྱལ་ལོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཤིང་བོད་མིའི་ཚོགས་སྡེ་ཁག་དེ་དག་གི་མིང་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་ལ་ཡི་གེ་དེ་འདྲ་ཞིག་བཏང་ཡོད་པ་ཁོ་ཚོས་ཀྱང་ཧ་ལམ་མཁྱེན་རྟོགས་མེད་པ་ལྟ་བུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡིན་ཡང་དོན་དག་རྡོག་རྡོག་ཁུག་དེ་ཆི་ཤི་ར་ཤི་ར་ཅང་མི་འདུག་ད་ཡོད་ན་སློབ་གྲྭ་དང་ལས་ཁུངས་མང་པོ་མང་པོ་དེ་ཁོ་གོ་ཅིག་གི List ཅིག་བཞག་རྒྱུ་དེ་རེད་ད་ཁོ་རང་ཚོ་གི་རང་ཚབ་ཀྱིས་ནས་མར་བྲིས་བཞག་རྒྱུ་རེད་མི་འདུག་དེ་ལས་ཁུངས་དེ་ཆ་ཚང་གི་དེ་འདྲ་ཞིག་གོ་གི་ར་ཡོད་མ་རེད་ཤེས་གི་ར་མ་རེད་འདི་ཁོ་རང་ཚོ་གི་བེད་ཅིག་ཐོང་རྒྱ་གི་དེའི་ཐུང་ཀྲན་པུའུ་རེ་དང་དེའི་འགྲོ་བ་མིའི་ཐོབ་ཐང་གི་དེའི་ཚོགས་པ་ཞེས་བ་རེ་ཁོ་རང་ཚོ་གི་འབྲི་རྒྱུ་རེད་མ་གཏོགས་ལས་ཁུངས་དེ་འདྲ་མང་པོ་གི་འདི་ནང་ག་རེ་བྱས་ཡོད་པ་དེ་ཤེས་གི་ཡོད་ཀྱི་མ་རེད་བསམ་གི་འདུག། གཞན་ཡང་འཇར་མ་ནིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཡན་ལག་འགན་འཛིན་སྐུ་ཞབས Kai Müller ལགས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ལ་རྒྱ་ནག་གཞུང་གི་ཤུགས་རྐྱེན་ཆེན་པོ་ཡོད་པ་གསལ་སྟོན་བྱས་པའི་ནང་འདི་ཚེས་ཉི་ཤུ་རྩ་གསུམ་ཉིན་ཁོང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚན་པའི་ཁང་མིག་ཉི་ཤུ་ཡི་ནང་སླེབས་པའི་སྐབས་རྒྱ་ནག་གཞུང་གི་ངོ་ཚབ་ཧ་ཅང་མང་པོ་བསླེབས་འདུག་ཡིན་ནའང་སྤྱི་ཚོགས་བདེ་དོན་དང་འབྲེལ་བའི་ཚོགས་སྡེ་ཁག་གཞན་ལ་ཞབས་སྟེགས་བཅོ་ལྔ་ལས་མེད་པ་མ་ཟད་ཕྱི་ལོགས་ལ་མང་པོ་ཞིག་ངང་སྒུག་བྱས་ནས་བསྡད་འདུག་པས། བྱ་སྤྱོད་དེ་དག་ནི་ནམ་ཡང་ཁས་ལེན་ཞུ་ཐབས་བྲལ་བ་ཞིག་ཡིན་ཞེས་ཁོང་སྒེར་གྱི X སྤྱི་ཚོགས་དྲ་ལམ་སྟེང་འཁོད་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་དེ་རིང་གསར་འགྱུར་ཁག་སྙན་སྒྲོན་ཞུ་བ་ཡིན། དབུས་བོད་མིའི་སྒྲིག་འཛུགས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཧྥིན་ལན་གྱི་རྒྱལ་ས་ཧེལ་སིང་ཀི་ནང་གཞུང་འབྲེལ་གྱི་འཚམས་གཟིགས་སུ་ཕེབས་འབྱོར་གྱིས་ཧྥིན་ལན་གྱི་གྲོས་ཚོགས་འཐུས་མི་དང་གཞུང་འབྲེལ་དཔོན་རིགས་སོགས་དང་མཇལ་འཕྲད་གནང་སྟེ་ཉིན་གཅིག་གི་ཧྥིན་ལན་ནང་གི་འཚམས་གཟིགས་མཇུག་སྒྲིལ་ཡོད་པ་རེད་འདུག

སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་དང་པོའི་ཚེས་ཉི་ཤུ་དྲུག་རེས་གཟའ་པ་སངས་ཉིན་ཧྥིན་ལན་དུ་ཕེབས་འབྱོར་གྱིས་སླར་ཡང་ཧྥིན་ལན་ནང་གི་བོད་དོན་གྱི་ཕྱག་ལས་རྣམས་ལམ་ལྷོང་ལྡན་པ་ཞིག་བྱུང་ཡོད་ཅིང། དེ་ནི་སྲིད་སྐྱོང་མཆོག་ཧྥིན་ལན་ནང་དུ་འཚམས་གཟིགས་གནང་བ་ཐེངས་དང་པོ་ཡིན་པ་དང། སྐབས་དེར་སྲིད་སྐྱོང་མཆོག་དང་དབྱིན་ཡུལ་བོད་སྐུ་ཚབ་དོན་གཅོད་བསོད་ནམས་ཧྥ་སི་ལགས་རྣམ་གཉིས། ཧྥིན་ལན་རྒྱལ་ས་ཧེལ་སིང་ཀི་ནང་ཕེབས་འབྱོར་སྐབས་ལ་ཧྥིན་ལན་ཡི་བོད་དོན་རྒྱབ་སྐྱོར་ཚོགས་པ་སྟེ། TSG། ཡི་ཚོགས་གཙོ་ཨི་རི་ཡ་ཝཱ་རིས་ཞུ་བས་ཕེབས་བསུ་ཞུས་ཤིང། སྲིད་སྐྱོང་མཆོག་དང་བོད་སྐུ་ཚབ་དོན་གཅོད་རྣམ་གཉིས་ནས་ཧྥིན་ལན་གཞུང་གི་དཔོན་རིགས་དང་གྲོས་ཚོགས་འཐུས་མི་འགྲོ་བ་མིའི་ཐོབ་ཐང་ལས་འགུལ་སྤེལ་མཁན་མི་དམངས་ཚོགས་པ་ཆེད་ལས་མི་སྣ་དང་ཉམས་ཞིབ་པ་རྩོམ་པ་པོ་སོགས་དང་མཇལ་འཕྲད་གནང་ཡོད་པ་རེད་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཟླ་དང་པོའི་ཚེས་བཅུ་གཉིས་ནས་ཕྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་བར་གཟའ་འཁོར་གསུམ་རིང་ཡོ་རོབ་བྱང་མའི་སྦལ་ཏིག་རྒྱལ་ཁབ་ཁག་དང་ཕིན་ལན། དབྱིན་ཡུལ། སྦེལ་ཇམ་དང་རྒྱ་གར་ལྷོ་ཕྱོགས་བཅས་སུ་འཚམས་གཟིགས་མཛད་རིམ་ཡོད་པ་ལྟར་ཐོག་མར་ཕྱི་ཚེས་ཉི་ཤུ་ལྔ་ནས་ཕྱི་ཟླ་གཉིས་པའི་ཚེས་གཅིག་བར་ཨིས་ཐྲོ་ནི་ཤི་ཡ་དང་ལཱ་ཏི་བྷི་ཡ། ལུ་ཐེ་ནི་ཡ་བཅས་སྦལ་ཏིག་ཡི་རྒྱལ་ཁབ་གསུམ་ནང་གི་འཚམས་གཟིགས་དང་ཕིན་ལན་ནང་གི་འཚམས་གཟིགས་བཅས་དབྱིན་ཡུལ་བོད་སྐུ་ཚབ་དོན་གཅོད་ཁང་ནས་གོ་སྒྲིག་ཞུས་པ་ཞིག་ཡིན་པ་རེད། དེ་རྗེས་སྲིད་སྐྱོང་མཆོག་དབྱིན་ཡུལ་ནང་ཕྱི་ཟླ་གཉིས་པའི་ཚེས་གཅིག་ནས་གསུམ་བར་འཚམས་གཟིགས་གནང་རྒྱུ་ཡིན་པ་དང་གཙོ་བོ Warwick Economic Summit འམ Warwick དཔལ་འབྱོར་གླེང་སྟེགས་ཀྱིས་གདན་ཞུ་ཕུལ་བ་ལྟར Warwick གཙུག་ལག་སློབ་ཆེན་གྱི་ལོ་འཁོར་ལྷན་ཚོགས་ཐོག་ལ་གསུང་བཤད་གནང་རྒྱུ་དང། དེ་ནི་གཙུག་ལག་སློབ་ཆེན་གྱིས་ཆབ་སྲིད་དང་དཔལ་འབྱོར་གསར་འགྱུར་ལས་རིགས། འགྲོ་བ་མིའི་ཐོབ་ཐང། ཚོང་ལས་སོགས་ཀྱི་ཐོག་ལ་མཚན་སྙན་ཅན་གསུང་བཤད་གནང་བར་གདན་ཞུ་གནང་གི་ཡོད་པ་ལྟར། བོད་མིའི་སྒྲིག་འཛུགས་ཀྱི་དབུ་ཁྲིད་སྲིད་སྐྱོང་མཆོག་ཐེངས་དང་པོར་ལྷན་ཚོགས་དེའི་ཐོག་ལ་བོད་དོན་སྐོར་གསུང་བཤད་གནང་མཁན་ཐེངས་དང་པོ་ཡིན་པ་དང། སྲིད་སྐྱོང་མཆོག་གིས་དབྱིན་ཡུལ་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་ཐུག་འཕྲད་ཡང་གནང་གི་ཡོད་པ་རེད་འདུག་དེ་རྗེས་སྲིད་སྐྱོང་མཆོག་སྦི་རུ་སེལ་ནང་དུ་ཕེབས་ཐོན་གནང་སྟེ་དེར་བོད་མི་རྣམས་དང་ཐུག་འཕྲད་ཀྱིས་མཛད་རིམ་གྲུབ་པའི་རྗེས་ལ་རྒྱ་གར་དུ་ཕྱིར་ལོག་ཕེབས་ཏེ་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་མཛད་སྒོར་ཕེབས་ཀྱི་ཡོད་པ་རེད་འདུག། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨི་སི་ཀྲོན་ནི་ཡ་ནང་ལ་ཕེབས་ནས་བོད་དོན་ཞུ་གཏུག་གི་ལས་འགུལ་ལམ་ལྷོང་ལྡན་པ་བྱུང་བ་ཡུལ་དེའི་ནང་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཀྱིས་སྲིད་སྐྱོང་མཆོག་གིས་དབུ་ཁྲིད་པའི་སྐུ་ཚབ་ཚོ་ཆུང་ཨི་སི་ཀྲོན་ནི་ཡ་ནང་ཕེབས་པར་ངོ་རྒོལ་བྱས་བཞག། དེ་ནི་སྲིད་སྐྱོང་མཆོག་དང་ཨིང་ལན་སྐུ་ཚབ་དོན་གཅོད་བསོད་ནམས་ཕར་སི་ལགས་ཡུལ་དེར་ཕེབས་པའི་གནས་ཚུལ་གསར་འགྱུར་བརྒྱུད་ལམ་མང་པོའི་ནང་ཐོན་པར་བརྟེན་རྒྱ་ནག་གཞུང་ཚབ་ཀྱིས་དགག་པ་བརྒྱབ་པ་ཞིག་ཡིན་ལུགས་ཨིན་ཡུལ་སྐུ་ཚབ་དོན་གཅོད་ཀྱི་བློ་ཆོས་བསམ་གཏན་ལགས་ནས་གསུངས་བཞག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨི་སི་ཀྲོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་བ་དང་རྒྱ་ནག་གཞུང་གིས་གྲོས་ཚོགས་ཀྱི་མི་སྣ་མཇལ་འཕྲད་གནང་བའི་ཐད་ཡུལ་དེའི་ཁྲིམས་བཟོ་བ་རྣམས་ལ་སྐྱོན་བརྗོད་བྱས་འདུག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡུ་རོབ་བྱང་མའི་རྒྱལ་ཁབ་ཁག་ཅིག་དང་ཨིན་ཡུལ་བཅས་སུ་ཕྱོགས་ཕེབས་འཚམས་གཟིགས་མགོ་འཛུགས་གནང་ཡོད་ཅིང། ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་སྦལ་ཀྲིག་མངའ་ཁུལ་གྱི་ཨི་སི་ཀྲོ་ནི་ཡའི་ཡུལ་དུ་ཕྱོགས་ཕེབས་གནང་བ་ནི་སྲིད་སྐྱོང་མཆོག་གིས་ཐུགས་འགན་བཞེས་པའི་རྗེས་སུ་ཁུལ་དེར་ཕེབས་པ་ཐེངས་དང་པོ་དེ་ཆགས་ཡོད་ཅིང། ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་ཨི་སི་ཀྲོ་ནི་ཡའི་གྲོས་ཚོགས་སུ་བོད་ཀྱི་ཁྲིམས་མཐུན་གནས་བབ་ཀྱི་ཐོག་ཉན་ཞིབ་ཚོགས་འདུའི་ཐོག་སྙན་སེང་གནང་ཡོད་པ་མ་ཟད་ཨི་སི་ཀྲོ་ནི་ཡའི་གྲོས་ཚོགས་ཀྱི་ཚོགས་གཙོ་ལུའུ་རེ་ཧུ་སར་མཆོག་དང་མཇལ་འཕྲད་གནང་ཡོད་པ་ལྟར་རྒྱ་ནག་གཞུང་གིས་དེར་འདོད་བློ་མ་འཛིན་པར་སྐྱོན་བརྗོད་བྱས་འདུག་དེ་ཡང་སྲིད་སྐྱོང་མཆོག་གིས་ཨི་སི་ཀྲོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་སྟེ་གྲོས་ཚོགས་ཀྱི་ཚོགས་གཙོས་དབུས་པའི་འཐུས་མི་མང་པོ་མཇལ་འཕྲད་གནང་བར་ཨིས་ཏྲོ་ནི་ཡའི་ནང་དུ་ཡོད་པའི་རྒྱ་ནག་གཞུང་ཚབ་ལས་ཁུངས་ཀྱིས་བཙན་བྱོལ་བོད་གཞུང་ཟེར་བ་ནི་ཆབ་སྲིད་དང་ཁ་བྲལ་རུ་ཁག་པ་ཞིག་ཡིན་པ་དང། རྒྱ་ནག་གི་རྩ་ཁྲིམས་དང། ཁྲིམས་ལུགས་ལས་འགལ་འཛོལ་དུ་གྱུར་བའི་ཁྲིམས་འགལ་གྱི་ཚོགས་པ་ཞིག་རེད་ཅེས་བརྗོད་དེ་སྐྱོན་བརྗོད་བྱས་ཤིང་ཚོགས་པ་འདི་དང་མཉམ་དུ་རྒྱུ་མཚན་གང་ཞིག་གི་ཐོག་ནས་རྒྱལ་ཁབ་གང་ཞིག་གིས་འབྲེལ་བ་བྱས་པ་ཡིན་ན་དེར་རྒྱ་ནག་གཞུང་གིས་ངོ་རྒོལ་ཤུགས་ཆེ་ཡོད་པ་དང་ཨིས་ཏྲོ་ནི་ཡའི་སྡེ་ཁག་ཚོས་རྒྱ་ནག་གི་ཆབ་སྲིད་དང་ས་ཁོངས་ཀྱི་བདག་དབང་ལ་གུས་བརྩི་བྱས་ཏེ། བོད་ཀྱི་གནད་དོན་དང་འབྲེལ་བའི་ཐོག་ནས་རྒྱ་ནག་གི་ནང་ཁུལ་གནད་དོན་ལ་ཐེ་ཇུས་བྱེད་རྒྱུ་མེད་པ་དང་རྒྱ་ནག་དང་ཨིས་ཏྲོ་ནི་ཡའི་འབྲེལ་ལམ་གྱི་འཕེལ་རིམ་ལ་འགལ་རྐྱེན་མི་ཡོང་བ་ཞིག་གནང་རོགས་ཞེས་འབོད་སྐུལ་ཞུས་ཏེ་སྲིད་སྐྱོང་མཆོག་ལ་ཨིས་ཏྲོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་བའི་ལས་རིམ་ལ་མི་འདོད་པའི་རྣམ་འགྱུར་ཤུགས་ཆེ་བསྟན་ཡོད་འདུག། ཞིབ་གསལ་ཨིང་ལན་བོད་ཀྱི་སྐུ་ཚབ་དོན་གཅོད་ཀྱི་བློ་ཆོས་ལགས་ཀྱིས་གསུངས་པ་ཞིག་གསན་རོགས་གནང། ད་ལྟ་འདི་ང་ཚོའི་དམིགས་བསལ་གྱི་ཉན་ཞིབ་ཀྱི་གོ་ཆོད་དེ Legal Status of Tibet བོད་ཀྱི་གནས་སྟངས་འདི་ཁྲིམས་ཀྱི་ཐོག་ནས་ག་འདྲ་ཞིག་ཆགས་ཀྱི་ཡོད་མེད་བརྗོད་གཞི་འདི་སྒང་ལ་ཉན་ཞིབ་རེད་དེ་ལ་ང་ཚོ་ད་སྐུ་ངོ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནི་སྐུ་ཚབ་དོན་གཅོད་བསོད་ནམས་ཕར་སི་ལགས་གྲགས་ཆེ་བའི Professor Hon Shiang Lau ནི Doctor Michael Van Walt Van Praag ཁོ་རང་ཚོ་བཞི་གིས་བཀའ་མོལ་གནང་བྱས་ཐུགས་སྣང་གནང་ངེས། ཡག་པོ་དཔེ་བྱུང་སོང་དེ་ལ་ང་ཚོ་གི་མཛད་འཆར་དེ་ཚོ་ཡག་པོ་བྱས་ཡོད་དུས་ད་དེ་ང་ཚོའི་ཁ་བརྡས་དེ་རྒྱ་ནག་ཆ་བོའི་མཛངས་ཁང་ཚོ་ལ་ཕོག་པོ་འགྲོ་བཞིན་བྱུང་ཡོད་ཀྱི་རེད་ད་ང་ཚོ་སྙིང་རྗེ་ག་དུས་ནས་ངོ་རྒོལ་གྱི་མ་འདོད་པའི་རྣམ་འགྱུར་སྟོན་ཡ་དེ་ཁོང་ཚོའི་གསལ་བསྒྲགས་སྤེལ་ཡ་དང་དེ་འདྲའི་དེ་ཡོང་དེ་སྐོར་ལ་འདི་གི་ང་ཚོ་དམིགས་བསལ་གྱི་ཧང་སང་མ་སོང་ད་ཡིན་ནའི་བསམ་བློ་གཞན་པ་གཅིག་ནས་བཏང་དུས་ཨ་ལས་ད་ད་རེ་ང་ཚོའི་ད་བོད་ཀྱི་སྐོར་ལ་དེ་ང་ཚོ་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན། གསུངས་དེ་དེ་མིན་པ་ཅིག་དེ་ནས་ཁུངས་སྐྱེལ་ར་སྤྲོད་བྱེད་འགྲོ་དུས་ཁག་པོ་ཅིག་ཡོད་ཀྱི་རེད་བསམ་གྱི་འདུག་ད་ནི་འདི་གི་ཁོང་ཚོ་ད་རིང་ལམ་སང་ཅིག་སྟོན་མེད་འགྲོ་བསམ་བསམ་ཡག་འདི་ད་ལྟ་ང་ཚོ་ཚོད་དཔག་རོགས་དེ་འདྲ་བོ་བྱས་ཡང་ནི་ང་ཚོའི་ཁྱབ་བསྒྲགས་སྤྲོ་ནུས་གོ་བ་གཏོང་རྒྱུ་འདི་སླད་གོ་ས་འདི་ལ་ཏག་ཏག་ཅིག་ཁོང་ཚོ་ལ་དོ་སྣང་བྱུང་ཤག་ཨ་ཨ་བསམ་ཡག་ཅིག་ད་ང་ཚོའི་བོད་དོན་སྐོར་ལ་ག་རེ་སྤེལ་བའི་ནི་ད་མེད་ད་ཤོད་འདི་ང་ཚོ་བོད་རྒྱ་ཞི་མོལ་ཡོང་བའི་སྐོར་ལ་ང་ཚོ་འདི་བྱེད་ཀྱི་ཡོད་ཙང་ད་ཁོང་ཚོ་ལ་ང་ཚོ་འདུ་གཡུགས་བཞག་པ་ཡིན་ན་ལྷག་བསྡད་ཡས་ཀྱི་དེ་འདྲའི་གནས་སྟངས་ཞིག་མ་རེད་འདུག་ད་ད་ང་ཚོའི་གི་ལས་འགུལ་དེ་ཤུགས་ཆེ་རེ་འདྲ་བོ་ཞིག་སྤེལ་ཡོང་དུས་དམིགས་བསལ་གྱི་ད་རེས་བདུན་ཕྲག་དེ་ལ་རྒྱལ་སྤྱིའི་སྟེང་ལའི་རྒྱ་ནག་ལ་སྐྱོན་བརྗོད་གནང་མཁན་སྔོན་མ་ལས་མང་བ་བྱུང་ཡོད་རེད་ད་འདི་ང་རང་ཚོའི་ཁྱབ་ཁོངས་ཀྱི་དེ་ཞུ་གི་ད་འདི་མ་ཡིན་པའི་སྐུ་ཚབ་དོན་གཅོད་གཞན་པ་ཚོའི་ཁྱབ་ཁོངས་ལ་དེ་འདྲའི་ནང་བཞིན་གནང་ཡོད་ཀྱི་རེད་ང་རང་ཚོ་གི་ཨིང་ལན་དོན་གཅོད་ཁང་གི་ཁྱབ་ཁོངས་འདྲ་བོ་བྱེད་ན་ལུང་པ་བཅུ་གཅིག་ཡོད་རེད་ལུང་པ་བཅུ་གཅིག་ནང་ལུང་པ་བརྒྱད་ཀྱིས་ཕར་ཁ་སང་ཕ་གིའི་རྒྱ་ནག་ལ་མ་འགྲིག་པའི་གི་སྐྱོན་བརྗོད་དེ་གནང་བཞག

ཇེཀ་སི་ལི་ཝན་རྣམ་གཉིས་དབར་སྦས་གསང་མེད་པར་གཤིས་བཟང་པོའི་ཐོག་ནས་ཐབས་ཇུས་སོགས་ཀྱི་སྐོར་ལ་གྲོས་མོལ་དོན་དང་ལྡན་པ་བྱུང་ཡོད་ལུགས་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་ཁ་ས་རེས་གཟའ་པ་སངས་ཉིན་བཤད་འདུག་ལ། ཁོང་གཉིས་ཀྱི་ལྷན་ཚོགས་འདི་བརྒྱུད་ཡུལ་གྲུ་གཉིས་ཀྱི་དབུ་ཁྲིད་དབར་མུ་མཐུད་ནས་འཆར་ཅན་འབྲེལ་བ་གནང་ཐུབ་པའི་རེ་བ་གནང་གི་ཡོད་འདུག། དེ་ཡང་སྦེན་ཀོག་ནས་རོའེ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་དང་ཨ་མི་རི་ཀའི་རྒྱལ་ནང་བདེ་སྲུང་སློབ་སྟོན་པ། Jake Sullivan། རྣམ་གཉིས་རེས་གཟའ་པ་སངས་དང་སྤེན་པ་ཉི་མ་གཉིས་ཀྱི་རིང། སྦེན་ཀོག་ཏུ་ཐུག་འཕྲད་གནང་བའི་སྐབས། དབུ་ཁྲིད་གཉིས་ཀྱིས་ཚོར་བ་རྣོ་ཞིང་གལ་གནད་ཆེ་བའི་ཡུལ་གྲུ་གཉིས་ཀྱི་འབྲེལ་ལམ་སྐོར་དང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའེ་ཌེན་རྣམ་གཉིས་རྒྱུན་ལྡན་འབྲེལ་བ་གནང་ནས་ཡུལ་གྲུ་གཉིས་ཀྱི་འབྲེལ་བ་ཡར་རྒྱས་གཏོང་ཐབས་ཀྱི་འཐབ་ཇུས་ཀྱི་སྐོར་ལ་གྲོས་མོལ་གནང་ཡོད་འདུག། ཨ་རིའི་རྒྱལ་ནང་བདེ་སྲུང་སློབ་སྟོན་པ Jake Sullivan ལགས་ཀྱིས། སྤྱི་བཏང་རྒྱ་ནག་དང་ཨ་མི་རི་ཀ་གཉིས་འགྲན་བསྡུར་བྱ་མུས་ཡིན་ཀྱང། རྒྱལ་ཁབ་གཉིས་ཀས་འགྲན་བསྡུར་དེ་བཞིན་ཁ་ཕྱོགས་བསྒྱུར་ནས་འཁྲུག་རྩོད་དང་གདོང་གཏུག་དེ་འདྲ་མ་ཡོང་བར་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གསུངས་ཡོད་ལུགས་ཨ་མི་རི་ཀའི་ཕོ་བྲང་དཀར་པོ་ནས་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསུངས་བཞག།

རྒྱ་ནག་གི་ཕྱི་འབྲེལ་བློན་ཆེན་གཞོན་པ་དང་བྱང་ཀོ་རི་ཡའི་ཕྱི་འབྲེལ་མི་སྣ་མཐོ་ཤོས་བར་རེས་གཟའ་པ་སངས་ཉིན་ཐུག་འཕྲད་གྲོས་མོལ་གནང་ཡོད་སྐོར་ཁ་ས་ཕ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག་དེ་ནི་ཉེ་བའི་ཟླ་ཤས་ནང་བྱང་ཀོ་རི་ཡས་རྡུལ་ཕྲན་མཚོན་ཆ་བཟོ་རྒྱུ་དང་ཚོད་ལྟ་བྱ་རྒྱུ་མྱུར་དུ་བཏང་ནས་ལྷོ་ཀོ་རི་ཡ་ལ་ཉེན་ཁ་བཟོ་བཞིན་པའི་སྐབས་འདིར་བྱུང་བའི་གནས་ཚུལ་ཞིག་ཡིན་འདུག་རྒྱ་ནག་ནི་བྱང་ཀོ་རི་ཡ་ལ་དཔལ་འབྱོར་གྱི་ཐོག་ནས་ཁེ་ཕན་ཆེ་ཤོས་བྱེད་མཁན་གྱི་རྒྱལ་ཁབ་དེ་ཡིན་པ་དང

བྱང་ཀོ་རི་ཡའི་དབུ་ཁྲིད་ཀེམ་ཇུང་ཨུན་ཡིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་བརྡ་ལན་ཞིག་བཏང་བའི་ནང། ཡུལ་གྲུ་གཉིས་ཀྱི་འབྲེལ་བ་ཡར་རྒྱས་གཏོང་ཐབས་དང་དེ་བཞིན་ཕྱོགས་གཉིས་བར་ཆབ་སྲིད་དང་དཔལ་འབྱོར། རིག་གཞུང་སོགས་བརྗེ་ལེན་བྱ་རྒྱུ་ཡིན་ལུགས་བཀོད་ཡོད་པའི་སྐོར་བྱང་ཀོ་རི་ཡའི་གཞུང་འབྲེལ་གསར་འགྱུར་ལས་ཁང། KCNA། ཡིས་གནས་ཚུལ་སྤེལ་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ལྷོ་ཞི་བདེ་རྒྱ་མཚོའི་གླིང་ཕྲན་ཐུ་ཝཱ་ལུ་རྒྱལ་ཁབ་ཀྱི་འོས་བསྡུ་ཆེན་མོའི་ནང་ཐེ་ཝན་ལ་རྒྱབ་སྐྱོར་ཡོད་པའི་སྲིད་བློན་འོས་མི་འོས་བསྡུའི་ཕམ་ཉེས་བྱུང་ཡོད་པ་རེད་འདུག་དེ་ཡང་ཐེ་ཝན་ལ་རྒྱབ་སྐྱོར་ཡོད་པའི་ཐུ་ཝཱ་ལུ་གླིང་ཕྲན་རྒྱལ་ཁབ་ཀྱི་དབུ་ཁྲིད་ཧོ་སི་ཡ་ནེ་ཐ་ནོ་ཞུ་བར་རེས་གཟའ་སྤེན་པའི་ཉིན་འོས་བསྡུའི་གྲུབ་འབྲས་འགའ་ཤས་ཤིག་སྤྱི་བསྒྲགས་བྱས་པའི་ནང་འོས་བསྡུའི་རྒྱལ་ཁ་ཐོབ་མེད་པ་དང།

ཁོང་གི་ཕྱོགས་འགལ་འོས་མི་སེབ་ཕེ་ནི་ཡོ་ཞུ་བས་ཐེ་ཝན་དང་ཕྱི་འབྲེལ་གྱི་འབྲེལ་ལམ་ཐད་ལ་བསྐྱར་ཞིབ་བྱེད་རྒྱུ་ཡིན་ལུགས་བཤད་པ་དང་ཆབས་ཅིག་ཐུ་ཝ་ལུ་གཞུང་གསར་པས་རྒྱལ་ཁབ་ལ་དགོས་མཁོ་གང་བཟང་བ་ཡོད་པ་དེའི་ཐོག་ནས་རྒྱ་ནག་དང་ཐེ་ཝན་སུ་ལ་འབྲེལ་བ་བཙུགས་མིན་ཐག་གཅོད་བྱེད་རྒྱུ་ཡིན་ལུགས་བཤད་ཡོད་པ་རེད། ཐུ་ཝ་ལུ་རྒྱལ་ཁབ་ཀྱི་གྲོས་ཚོགས་ནང་ཆབ་སྲིད་ཚོགས་པ་མེད་པར། མི་དམངས་རྣམས་གླིང་ཕྲན་ཁག་བརྒྱད་ནང་ཁྱབ་ཡོད་པར་བརྟེན་ནས་གླིང་ཕྲན་བརྒྱད་ནི་གྲོས་ཚོགས་ཀྱི་འཐུས་མི་གཉིས་རེ་འོས་འདེམས་བྱེད་ཀྱི་ཡོད་པ་རེད། ལྷོ་ཞི་བདེ་རྒྱ་མཚོའི་ཁུལ་དུ་ཨ་མི་རི་ཀ་དང་ཐེ་ཝན་རྒྱ་ནག་སོ་སོའི་ཤུགས་རྐྱེན་སྤེལ་ཐབས་ཀྱི་འགྲན་རྩོད་ཀྱི་ཁྲོད་དུ་ཐུ་ཝཱ་ལུ་ཡང་དེའི་ཁོངས་སུ་ཚུད་ཡོད་པར་བརྟེན་ཉེ་ཆར་ཨ་མི་རི་ཀས་ཁོ་ཚོ་དང་འབྲེལ་བ་བཙུགས་ཐབས་ཆེད་དུ་མཚོ་འོག་གི་གློག་ལམ་གྱི་ཐོག་ནས་རྒྱལ་སྤྱིའི་ཁ་པར་སོགས་བརྡ་འཕྲིན་ཐོག་ནས་འབྲེལ་མཐུད་ཀྱི་རོགས་རམ་གནང་རྒྱུའི་ཐེངས་དང་པོ་ཁས་ལེན་གནང་ཡོད་པ་རེད་འདུག། ཐེ་ཝན་མཚོ་གླིང་གི་མཐའ་འཁོར་དུ་རྒྱ་ནག་གི་དམག་མི་གནམ་གྲུ་སུམ་ཅུ་སོ་གསུམ་སྐོར་སྐྱོད་བྱ་བཞིན་པ་ཐེ་ཝན་གྱིས་ཤེས་རྟོགས་བྱུང་བཞག། དེ་ཡང་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཐའེ་ཝན་མཚོ་གླིང་གི་མཐའ་འཁོར་དུ་འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་རྒྱ་ནག་གི་དམག་མི་གནམ་གྲུ་སུམ་ཅུ་ལྷག་ཡོད་པ་ཤེས་རྟོགས་བྱུང་ཡོད་ལུགས་ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་རེས་གཟའ་སྤེན་པའི་ཉིན་གསུངས་བཞག། འདི་ནི་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་དང་གྲོས་ཚོགས་ཀྱི་འོས་བསྡུ་གྲུབ་པའི་རྗེས། ཐའེ་ཝན་གྱི་མཐའ་འཁོར་དུ་རྒྱ་ནག་གི་དམག་མི་གནམ་གྲུ་ཡོང་བ་མང་ཤོས་དེ་རེད། རྒྱ་ནག་གི་གནམ་དམག་གནམ་གྲུ་སུམ་ཅུ་སོ་གསུམ་ཡི་ནང་ནས། བཅུ་གསུམ་ཡིས་ས་ཐིག་བརྒལ་བའི་ཐོག་ནས་ཐའེ་ཝན་གྱི་གནམ་ཐོག་འཕུར་སྐྱོད་བྱས་ཡོད་པ། ཐའེ་ཝན་གྱི་རྒྱལ་ནང་བདེ་སྲུང་ལྷན་ཁང་གིས་ཤེས་རྟོགས་བྱུང་བ་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསུངས་བཞག། ཐའེ་ཝན་གྱིས་འཕྲལ་དུ་མཚོ་དམག་དང་མཚོ་ཁའི་མེ་ཤུགས་འཕུར་མདེལ་ལ་ཡ་ལན་སྤྲོད་རྒྱུའི་གྲ་སྒྲིག་བྱ་དགོས་པའི་བཀའ་བཏང་གནང་ཡོད་འདུག་དེ་བཞིན་རྒྱ་ནག་གི་ལྒང་བུ་ཆེན་པོ་དེ་འདྲ་ཡང་ཐའེ་ཝན་གྱི་ཚོར་བ་རྣོ་བའི་ས་ཁུལ་གྱི་བར་སྣང་དུ་འཕུར་སྐྱོད་བྱ་བཞིན་པ་ཡང་ཤེས་རྟོགས་བྱུང་བཞག། རྒྱ་ནག་གི་དྲག་ཤུགས་ལྡན་པའི་ལས་འགུལ་དེ་བཞིན། ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་གཉིས་ཐེ་ཝན་དུ་འདེམས་ཐོན་སྲིད་འཛིན་དང་སྲིད་འཛིན་གཞོན་པ་མཇལ་དུ་ཡོང་བའི་ཡ་ལན་དུ་རྒྱ་ནག་གིས་འཇིགས་སྐུལ་བྱས་པ་ཞིག་ཡིན་པ་རེད། རྒྱ་ནག་གིས་འདེམས་ཐོན་སྲིད་འཛིན་ལའེ་མཆོག་ནི། ཐེ་ཝན་རང་བཙན་ལ་འབད་བརྩོན་བྱ་མཁན་ཞིག་ཡིན་པ་བཤད་ཀྱི་ཡོད་པ་དང། ལའེ་ཁོང་ནི་མཐའ་གཉིས་སུ་མ་ལྷུང་བའི་ཐོག་ནས་སྲིད་འཛིན་ལས་ཐོག་ཚའེ་དབྱིན་ཝིན་མཆོག་གིས་འཛིན་བཞིན་པའི་སྲིད་བྱུས་མུ་མཐུད་ནས་འཇོག་རྒྱུ་གནང་རྒྱུ་ཡིན་པ་གསུང་བཞིན་པ་རེད།
ཚན་རིག་པས་ཇིན་ཟེར་བའི་རིགས་རྒྱུན་ས་བོན་བཅོས་ཐབས་དེ་ཡིས། ཕྲུ་གུ་ལྷན་སྐྱེས་ཀྱི་རྣ་བ་འོན་པ་རྣམས་ལ་སྒྲ་ཐོས་ཐུབ་པའི་རེ་བའི་བཅོས་ཐབས་གསར་པ་ཞིག་བསྐྲུན་ཡོད་པ་རེད་འདུག་དེ་ཡང་རིགས་རྒྱུན་ས་བོན་ནམ་ཇིན་ཟེར་བ་དེར་བཅོས་ཐབས་བྱས་པར་ཕྲུ་གུ་ལྷན་སྐྱེས་ཀྱི་འོན་པ་འགའ་ཤས་ལ་སྒྲ་ཐོས་ཐུབ་པ་བྱུང་བ་དེ་ནི་ཚན་རིག་གི་འཕེལ་རྒྱས་ཕྱིན་པ་ཞིག་ཡིན་པ་དེ་ཡིས་ལོ་ངོ་བཅུ་ཕྲག་མང་པོའི་རིང་ཕྲུ་གུ་འོན་པ་སྐྱེས་པ་ཚོར་བཅོས་ཐབས་གསར་པ་ཞིག་གི་རེ་བ་བསྐྲུན་པར་བསྔགས་བརྗོད་བྱེད་གཞི་རུ་གྱུར་ཡོད་པ་རེད། འཛམ་གླིང་གི་སྨན་བཅོས་རུ་ཁག་འགའ་ཤས་ཀྱིས་བཅོས་ཐབས་གསར་པ་འདི་ཚོད་ལྟ་བྱས་པ་དེ་ནི་ད་བར་ལག་ལེན་བྱེད་མྱོང་མེད་པའི་རིགས་རྒྱུན་གྱི་རྫས་ཀྱི་ངོ་བོ་འགྱུར་ལྡོག་གི་ཐོག་ལ་ཕན་ལས་གནང་བ་དེ་ཡིས་འཛམ་གླིང་ཐོག་ལ་ལྷན་སྐྱེས་ཀྱི་རྣ་བ་འོན་པར་སྐྱེས་པའི་མི་འབོར་ས་ཡ་ཉི་ཤུ་རྩ་དྲུག་ཡོད་པ་ལས་མི་གྲངས་ཉུང་ཤས་ཤིག་ལ་ནུས་པ་ཐོན་ཡོད་པ་རེད། འོན་ཀྱང་གཟའ་འཁོར་དེའི་ནང་གི་ཚོད་ལྟའི་བཅོས་ཐབས་དེ་ལམ་ལྷོང་ལྡན་པའི་གྲུབ་འབྲས་སོན་པ་དེའི་ཐོག་ནས་སྨན་བཅོས་ལག་རྩལ་ལ་ཁ་ཕྱོགས་གསར་པའི་མདུན་སྐྱོད་བྱས་པ་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་རེད། དེ་ནི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གསུམ་རེས་གཟའ་མིག་དམར་ཉིན་ཨ་མི་རི་ཀའི་ས་གནས་ཧྥི་ལ་ཌེལ་ཕི་ཡ་ནང་གི་ཕྲུ་གུའི་སྨན་ཁང་གིས་ཕྲུ་གུའི་ལྷན་སྐྱེས་རྣ་བ་འོན་པའི་རིགས་རྒྱུན་གྱི་ས་བོན་ཇིན་ཟེར་བར་བཅོས་ཐབས་བྱས་ནས་ལྷན་སྐྱེས་ཀྱི་རྣ་བ་འོན་པ་ཡིན་པའི་ལོ་བཅུ་གཅིག་ལ་སོན་པའི་ཨེ་སེམ་ཌམ་ཞེས་པ་དེར་ད་ཆ་ཐེངས་དང་པོར་རྣ་བས་སྒྲ་ཐོས་བཞིན་ཡོད་པའི་གནས་ཚུལ་གསུངས་ཡོད་པ་རེད། དེ་བཞིན་རྒྱ་ནག་ནང་ལ་ཡང་བཅོས་ཐབས་དེ་ཕྲུ་གུ་ཚོད་ལྟ་བྱས་པའི་གྲུབ་འབྲས་ཕྱི་ཟླ་དང་པོའི་ཚེས་ཉི་ཤུ་ལྔ་རེས་གཟའ་ཕུར་བུ་ཉིན Lancet Journal ཞེས་པའི་དུས་དེབ་ཐོག་འདོན་སྤེལ་བྱས་པའི་ནང། ཕྲུ་གུ་ལོ་ལྔ་ལ་སླེབས་པ་ཞིག་ལ་ཚོད་ལྟ་གཅིག་མཚུངས་བྱེད་ལུགས་བཀོད་ཡོད་པ་རེད། རིགས་རྒྱུན་ས་བོན་བཅོས་ཐབས་ཀྱི་ཐེངས་དང་པོ་འགྲོ་བ་མིའི་ནང་ཚོད་ལྟ་འགོ་བཙུགས་པ་ལྟར་ཉིས་སྟོང་གཉིས་ལོ་ཚོད་ལྟའི་གྲུབ་འབྲས་སུ་ཕྲུ་གུ་ལྔ་ལ་སྒྲ་ཐོས་ཐུབ་པའི་ཕན་ཐོགས་བྱུང་ཡོད་པ་གསལ་ཡོད་པ་དང། ཕྲུ་གུ་ཁག་ཅིག་གིས་སྐད་ཆ་ཡང་ཤོད་ཐུབ་པ་ཆགས་ཡོད་པ་མ་ཟད། ཕྲུ་གུ་དེ་དག་ལ་ད་ཆ་ཕྲུ་གུ་སྒྲ་ཐོས་ཐུབ་པའི་འཕྲུལ་ཆས་དགོས་མཁོ་མེད་པའི་སྐོར། ཉམས་ཞིབ་དེའི་རྩོམ་སྒྲིག་ཕྱག་རོགས་གནང་མཁན་ཨ་མི་རི་ཀའི་མེ་སི་ཆུ་སི་ཡི་རྣ་མཆོག་དང་མིག་གི་ཆེད་ལས་སྨན་པ་ཀྲང་ཡི་ནས་ཧྥ་རན་སི་གསར་འགྱུར་ལས་ཁང་ལ་གསུངས་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་གར་དང་ཧྥ་རན་སི་ཡིས་མཉམ་ལས་ཀྱི་ཐོག་ནས་བདེ་སྲུང་གི་ཡོ་བྱད་ཐད་འཕུར་གནམ་གྲུ་དང་མཚོ་འོག་གི་དམག་གྲུ་སོགས་རྒྱ་གར་གྱི་དམག་མིའི་ཆེད་དང། དེ་བཞིན་མཐུན་ཕྱོགས་ཡུལ་གྲུའི་ཆེད་དུ་བཟོ་ཚོང་གནང་རྒྱུར་མོས་མཐུན་བྱུང་བཞག་ཚོང་འབྲེལ་དེ་བཞིན་ཧྥ་རན་སི་ཡི་སྲིད་འཛིན་ཨི་མཱ་ནུལ་མེ་ཁ་རོན་མཆོག་གིས་རྒྱ་གར་གྱི་སྲིད་བློན་ན་རེན་དཱ་མོ་དི་མཆོག་དང་མཇལ་འཕྲད་གནང་བ་དང། སྲིད་འཛིན་དཱུ་རུ་པཱ་ཏི་མུར་མུ་མཆོག་གིས་ཧྥ་རན་སིའི་སྲིད་འཛིན་མཆོག་ལ་གསོལ་སྟོན་ཞིག་བཤམས་པའི་སྐབས། ཐག་གཅོད་བྱུང་བ་ཞིག་ཡིན་ལུགས་རེས་གཟའ་པ་སངས་ཀྱི་ཕྱི་དྲོ་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསུངས་བཞག། ཧྥ་རན་སིའི་སྲིད་འཛིན་མེ་ཁ་རོན་མཆོག་དང་རྒྱ་གར་གྱི་སྲིད་བློན་མོ་དི་རྣམ་གཉིས་དབར་བདེ་སྲུང་གི་ཡོ་བྱད་ཐོན་སྐྱེད་གནང་རྒྱུ་དང་རྡུལ་ཕྲན་ནུས་ཤུགས་མཁའ་དབྱིངས་ཉམས་ཞིབ་གནང་རྒྱུ། མིས་བཟོས་རིག་ནུས། གནམ་གཤིས་འགྱུར་ལྡོག་འཕྲོད་བསྟེན་དང་ཞིང་ལས་སོགས་ཀྱི་ཐོག་ལ་མཉམ་ལས་གནང་རྒྱུར་མོས་མཐུན་བྱུང་ཡོད་པ་སྤྱི་བསྒྲགས་དེའི་ནང་བཀོད་འདུག་འོན་ཀྱང་ཚོང་འབྲེལ་དེ་ཚོར་མ་གནས་སྒོར་མོ་ག་ཚོད་བཏང་འཆར་ཡོད་མེད་ཀྱི་སྐོར་ཞིབ་གསལ་གང་ཡང་གསུངས་མེད་པ་རེད་བཞག། ཧྥ་རན་སི་ནི་ར་ཤི་ཡའི་རྗེས་སུ་རྒྱ་གར་ལ་གོ་མཚོན་མང་ཤོས་འཚོང་མཁན་གྱི་རྒྱལ་ཁབ་དེ་ཡིན་པ་དང། འདས་པའི་མི་ལོ་བཅུ་ཕྲག་བཞིའི་རིང་རྒྱ་གར་གྱིས་ཧྥ་རན་སི་ཡིས་བཟོས་པའི་གནམ་དམག་གནམ་གྲུར་བློས་འགེལ་ཆེན་པོ་བྱ་བཞིན་པ་རེད། སྔ་ལོའི་ཕྱི་ཟླ་ལྔ་པའི་རྗེས་ཧྥ་རན་སིའི་སྲིད་འཛིན་མེ་ཁི་རོན་མཆོག་དང་རྒྱ་གར་གྱི་སྲིད་བློན་མོ་དི་རྣམ་གཉིས་དབར་ད་ལན་མཇལ་འཕྲད་གནང་བ་དེ་ནི་ཐེངས་ལྔ་པ་དེ་ཡིན་འདུག་ཧྥ་རན་སིའི་སྲིད་འཛིན་མཆོག་གིས་མ་འོངས་པར་ལོ་རེར་རྒྱ་གར་གྱི་སློབ་ཕྲུག་ཁྲི་གསུམ་ཙམ་ཧྥ་རན་སི་ནང་ལ་སློབ་སྦྱོང་བྱ་ཆེད་ཡོང་ཐུབ་པའི་ཆ་རྐྱེན་ཞིག་བཟོ་འཆར་ཡོད་པ་གསུངས་བཞག། རྒྱ་གར་གྱི་ཧིན་དུ་བ་དང་ཁ་ཆེའི་ཆོས་ལུགས་རྗེས་འབྲང་པ་ཚོས་ཆོས་ལུགས་སོ་སོའི་ལྷ་ཁང་དང་ཕྱག་འཚལ་ཁང་གི་ས་ཆའི་བདག་དབང་རྩོད་རྙོག་ཡོད་མུས་ཐོག་ད་ཆ་ཧིན་རྡུ་ཆོས་ལུགས་པ་ཚོས་ད་ཡོད་ཁ་ཆེའི་ཕྱག་འཚལ་ཁང་ཁག་ཅིག་ཡོད་པ་དེ་དག་དེ་སྔ་ཧིན་རྡུའི་ལྷ་ཁང་གཏོར་ནས་བཞེངས་པའི་འདོད་ཕྱོགས་ཤུགས་ཆེ་རུ་གཏོང་བཞིན་ཡོད་པ་རེད། དེ་ཡང་རྒྱ་གར་གྱི་ཧིན་རྡུ་བའི་ཤོག་ཁག་གིས་རྒྱ་གར་ནང་གི་ཁ་ཆེའི་ཕྱག་འཚལ་ཁང་ཁག་ཅིག་ཡོད་པ་དེ་དག་ནི་ཧིན་རྡུའི་ལྷ་ཁང་གཏོར་ནས་བརྒྱབ་པ་རེད་ཅེས་ཤོད་ཀྱི་ཡོད་པ་དང། དེ་ནི་ཧིན་རྡུ་བ་དང་ཁ་ཆེའི་བར་རྙོག་དྲ་ཡོད་པའི་ས་གནས་སུ་ཧིན་རྡུ་བའི་ལྷ་ཁང་ཆེན་པོ་ཞིག་གསར་བཞེངས་ཀྱིས་ཉེ་ཆར་དབུ་འབྱེད་བྱས་པའི་ཉིན་ཤས་རྗེས་ལ་ཧིན་དྷུ་བའི་ཤོག་ཁག་གིས་ལོ་ངོ་བཅུ་གྲངས་མང་པོའི་རིང་གི་ཆོས་ལུགས་རྙོག་དྲ་དེ་གཏིང་ཟབ་ཏུ་གཏོང་བཞིན་ཡོད་པའི་གནས་ཚུལ་ཐོན་འདུག་དེ་ནི་རྒྱ་གར་གྱི་བྱང་ཕྱོགས་གྲོང་ཁྱེར་ཨ་ཡོ་དྷི་ཡ་ནང་དུ་ཡོད་པའི་དེ་སྔ་དུས་རབས་བཅུ་དྲུག་ནང་བཞེངས་པའི་ཁ་ཆེའི་ཕྱག་འཚལ་ཁང་དེ་ཧིན་དྷུའི་ལྷ་ཁང་སྟེང་དུ་བརྒྱབ་པ་ཡིན་ལུགས་ཀྱིས་ཧིན་དྷུ་བས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་གཏོར་ནས་ཧིན་དྷུའི་ལྷ་ཁང་གསར་པ་བཞེངས་པ་དེ་ཉེ་ཆར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་གཉིས་རེས་གཟའ་ཟླ་བའི་ཉིན་རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་དང། ཁོང་གི་ལྟ་གྲུབ་རྒྱུན་འཛིན་གནང་མཁན RSS ཞེས་པའི་འགོ་ཁྲིད་གཉིས་ནས་དབུ་འབྱེད་གནང་པའི་རྗེས་ལ། RSS ཞེས་པའི་འགོ་ཁྲིད་ནས་རྒྱ་གར་ནང་གི་ཁ་ཆེའི་ཕྱག་འཚལ་ཁང་ད་དུང་འགའ་ཤས་ཡོད་པ་དེ་དག་ནི་ཧིན་དྷུའི་ལྷ་ཁང་གཏོར་ནས་བརྒྱབ་པ་རེད་ཅེས་གསུངས་ཡོད་པའི་གནས་ཚུལ་ཐོན་འདུག། ཉེ་ཆར་བོད་ལྗོངས་སློབ་གྲྭ་ཆེན་མོའི་སློབ་མ་ཚེ་སྒྲོན་ཉེན་རྟོག་པའི་བཙན་ཁྲིད་འོག་འདས་གྲོངས་སུ་གྱུར་ཡོད་པར། གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ས་གནས་བུད་མེད་ཚོགས་པས་མཆོད་འབུལ་སྨོན་ལམ་ཞིག་འཚོགས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བུད་མེད་ཚོགས་པས་གོ་སྒྲིག་ཞུས་ཏེ། ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་དགོང་དྲོའི་ཆུ་ཚོད་དྲུག་པ་ནས་བརྒྱད་པ་བར། ནིའུ་ཡོག་ཏུ་ཡོད་པའི་ཀརྨ་པ་སྲི་ཞུ་ཚོགས་པའི་ཚོགས་ཁང་དུ་མཆོད་འབུལ་སྨོན་ལམ་ཞིག་འཚོགས་ནས། ཉེ་བའི་ཆར་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་སྒྲོན་ཞུ་བ་ཞིག་སྙེ་མོ་རྫོང་དང། རུ་མཚོ་གྲོང་ཚོའི་ཉེན་རྟོག་པས་བཙན་འཁྲིད་བྱས་ནས་འདས་གྲོངས་སུ་ཕྱིན་ཡོད་ཀྱང། སློབ་མ་ཚེ་སྒྲོན་གྱི་ཕུང་པོ་ནང་མི་ལ་རྩིས་སྤྲོད་བྱས་མེད་པའི་གནས་ཚུལ་ཐོན་ཡོད་པ་དང། དེ་ལ་གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ་མཆོད་འབུལ་སྨོན་ལམ་འདི་གོ་སྒྲིག་ཞུས་ཡོད་པའི་སྐོར་ལ། ས་གནས་བུད་མེད་ཚོགས་པའི་དྲུང་ཆེ། བཀྲ་ཤིས་དཔལ་མོ་ལགས་ཀྱིས་འགྲེལ་བརྗོད་བྱས་ཡོད། ཨ་ནི་ད་ལྟ་ངེད་ཅག་མི་མང་མང་ཆེ་འདི་མཁྱེན་གསལ་རེད། ད་ལྟ་ཁ་སང་ངེད་ཅག་བ་བོད་ནང་ལ་གནས་ཚུལ་བྱུང་བ་ནང་བཞིན་གྱི་བོད་ལྗོངས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་ནང་གི་སློབ་མ་ཚེ་སྒྲོན་ལ་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཤག་ཨ་ནི་འཛིན་བཟུང་བྱས་བ་མ་ཚད་མོ་རང་གྲོངས་ཤག་ཨ་ནི་ཕུང་པོ་དེ་ཡང་ནང་མི་ལ་མ་སྤྲད་ཡས། འདྲ་བའི་ཨ་ནི་ཡིན་དེ་འདྲ་འདྲ་བའི་ཡིད་སྐྱོ་བའི་གནས་ཚུལ་བྱུང་ཡོད་ཙང་དམ་པ་ཁོ་རང་གི་ནང་མི་ལ་ཡང་སྡུག་སེམས་མཉམ་བསྐྱེད་དང། ང་རང་ཚོ་དེ་འདྲ་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་རང་སྲོག་བློས་བཏང་མཁན་གྱི་དཔའ་བོ་དང་དཔའ་མོ་གི་ཆེད་དུ་ཨ་ནི་ད་ལྟ་ནིའུ་ཡོག་ནིའུ་ཇེར་སི་བོད་མི་ལྷན་ཚོགས་ཀྱི་གཞོན་སྡོད་སྨོན་ལམ་གྱི་གྲ་སྒྲིག་བྱས་རེད།
གདུང་སེམས་མཉམ་སྐྱེད་ཀྱི་མཆོད་འབུལ་སྨོན་ལམ་གྱི་ཉིན་ས་གནས་བུད་མེད་ཚོགས་པས་ཁྱབ་བསྒྲགས་ཤིག་གནང་པའི་ནང། ཉེ་བའི་ཆར་བོད་ལྗོངས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་ཕྲུག་ཚེ་སྒྲོན་ལགས། འདས་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན། རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱས་ཏེ། ཉེན་རྟོག་པའི་ལྟ་རྟོག་འོག་སྡུག་སྦྱོང་མནར་གཅོད་ཚད་མེད་བཏང་སྟེ། ཉེ་བའི་ཆར་འདས་གྲོངས་སུ་ཕྱིན་ཡོད་པ་ཁོང་གི་ནང་མི་དང། མི་མང་ལ་ཁྱབ་བསྒྲགས་བྱས་ཡོད་པ་ལྟར། མོའི་ནང་མི་ཚོས་ཞིབ་ཕྲའི་གནས་ཚུལ་དགོས་འདུན་བཏོན་པ་དང། མོའི་ཕུང་པོ་ཕྱིར་ནང་མིར་རྩིས་སྤྲོད་དགོས་ལུགས་ཀྱི་རེ་འདུན་བཏོན་ཡོད་ཀྱང་ལན་འདེབས་བྱས་མེད་པས། རྒྱ་ནག་གཞུང་གིས་བོད་མི་རིགས་རྩ་མེད་གཏོང་བའི་ལས་ཀ་མུ་མཐུད་བྱེད་བཞིན་པར་སྐྱོན་བརྗོད་བྱས་འདུག། ཨ་ནི་ད་ད་ལྟ་གི་ང་ཚོ་བཙན་བྱོལ་ནང་ལ་ཡོད་པའི་བོད་མི་གིས་ང་ཚོའི་འགན་དེ་ཁོ་ཚོ་གི་བྱས་པ་དེ་ང་ཚོ་གི་འཛམ་གླིང་ལ་ཁྱབ་བསྒྲགས་བྱེད་ཡ་དང་མི་མང་གཞན་དག་ང་ཚོ་གི་ཧ་གོ་དགོས་པ་རེད་དེ་ག་རང་ནང་བཞིན་མི་གཞན་དག་འཛམ་གླིང་གི་ཕྱི་རྒྱལ་མི་དང་ག་པར་ཡིན་ནའང་ང་ཚོས་ཁྱབ་བསྒྲགས་བྱེད་ཡ་འདི་ང་ཚོས་ཀྱི་འགན་ཅིག་བྱས། སྔོན་མ་འདྲ་བོ་མ་སྔོན་མ་དང་མ་འདྲ་བ་སྔོན་མ་སྔོན་མ། དེ་རིང་དེང་སང་གི་སློབ་སྦྱོང་དང་ཨ་ནི་ནུས་པ། འདྲ་མི་འདྲ་ཐོག་ནས་ང་ཚོའི་ཕྱི་གསལ་ནང་གསལ་ཐོག་ནས་ཕར་ལ། བོད་ནང་ལ་འཛིན་བཟུང་དང། བཙན་གནོན་ག་རེ་བྱུང་བ་འདི་ང་ཚོས་ཀྱི་ཁྱབ་བསྒྲགས་བྱེད་ཡ་འདི་ང་ཚོའི་འགན་ལེན་རེད། ང་ཚོ་དེ་ག་རང་མུ་མཐུད་ནས་བྱེད་དང་བྱེད་བཞིན་པ་རེད། རྒྱ་ནག་གི་ཐབས་ཤེས་ག་ཚོད་མོ་ག་ཚོད་བྱེད་བ་ཡིན་ན་ང་ཚོ་བཀག་ཐུབ་མ་རེད།
བཙན་བྱོལ་ནང་ལ་ཡོད་པའི་གི་ང་ཚོ་བོད་མི། ཚང་མས་གི་ང་ཚོ་འགན་ལེན་འདི་ང་ཚོ། འདས་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན། བོད་སྙེ་མོ་རྫོང། རུ་མཚོ་གྲོང་ཚོའི་བུ་མོ་ཚེ་སྒྲོན་ཞུ་བ་ཞིག། སྙེ་མོ་རྫོང་དང། རུ་མཚོ་གྲོང་ཚོའི་ས་གནས་ཉེན་རྟོག་པས་བཙན་ཁྲིད་བྱས་རྗེས། ཉིན་གྲངས་མང་བོར་གོ་ཐོས་བྱུང་མེད་ཀྱང། ཕྱི་ཟླ་དང་པོའི་ཚེས་བཅོ་ལྔའི་ཉིན་བུ་མོའི་ཁྱིམ་ཚང་ལ། ཁོང་མོ་རྫོང་མི་དམངས་སྨན་ཁང་དུ་འདས་གྲོངས་སུ་གྱུར་ཡོད་པའི་གནས་ཚུལ་འབྱོར་ཞིང། མོའི་ཕ་མ་དང་སྤུན་མཆེད་རྣམས་ཀྱིས་ས་གནས་ཉེན་རྟོག་ཁང་དུ་ཕྱིན་ཏེ་འདྲི་རྩད་བྱེད་སྐབས། ཉེན་རྟོག་པས་འདས་པའི་ལོ་གཅིག་གི་རིང་ཚེ་སྒྲོན་ལ་ཞིབ་འཇུག་བྱས་ནས་འཛིན་བཟུང་དང། གནད་དོན་མང་བོ་ཞིག་གི་ཐད་ནས་ཐག་གཅོད་བྱས་པ་ཞིག་རེད་ཅེས་ཁ་གསལ་གང་ཡང་འགྲེལ་བརྗོད་བྱས་མེད་པ་མ་ཟད། ནང་མིས་ཕུང་བོ་སྤྲོད་རོགས་ཞེས་རེ་སྐུལ་བྱས་ཡོད་ཀྱང། ཕུང་བོ་ནང་མིར་རྩིས་སྤྲོད་བྱས་མེད་པ་དང། བུ་མོ་ཚེ་སྒྲོན་ལགས་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཞིག་ཡིན་པ་དང། དུས་རྒྱུན་དུ་སློབ་སྦྱོང་ལེགས་པོ་ཡོད་པ་དང། དབྱར་ཁའི་གུང་སེང་སྐབས་སུ་སློབ་ཕྲུག་མང་བོར་ཟབ་ཁྲིད་དང། རོགས་རམ་གནང་མཁན་ཞིག་ཡིན་པ་བཅས་ཀྱི་གནས་ཚུལ་ཐོན་ཡོད་པ་རེད། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ལི་ཅུན་པེར་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན་ཐེངས་འདིའི་རྡ་སའི་ཉིན་དེབ་ཞེས་པའི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་ཡོད་པའི་ཚོང་ལས་གཉེར་མཁན་རབ་བརྟན་ལགས་སུ་ཡེ་ཤེས་ཟླ་བ་ལགས་ཀྱིས་བཀའ་འདྲི་ཞུས་པའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན།

སྦྱིན་བདག་དཀོན་མཆོག་རབ་བརྟན་ལགས་དང་ལྷན་དུ་ཚིག་ཇ་ཁང་དེ་གཉིས་ཀྱི་སྐོར་དང་ཚིག་ཇ་ཁང་དེ་གཉིས་ཐོག་མར་གསར་འཛུགས་བྱས་པའི་གི་དམིགས་ཡུལ་དང་ད་ལྟའི་གནས་བབ་སོགས་ཀྱི་སྐོར་ལ་ང་ཚོ་གླེང་མོལ་ལྷུག་པོ་ཞུ་གི་ཡིན། དཀོན་མཆོག་རབ་བརྟན་ལགས་ཐོག་མར་ང་ཚོར་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ། གོ་སྐབས་གནང་བ་དེ་ཐུགས་རྗེ་ཆེ་ཞེས་ཨ་ཡེ་ལ་ཕ། ད་ལྟ་ངས་གོང་ལ་ངོ་སྤྲོད་ཞུ་བཞིན་པ་ཞིག་གསུངས་རེད་དཀོན་མཆོག་རབ་བརྟན་ལགས་ལྟ་བུ་ཆགས་ཚུལ་བོད་བོད་ནས་ཕེབས་པ་ཆགས་བསྡད་ཀྱི་འདུག་དེ་ནས་ད་གཅིག་གཞི་རིམ་སློབ་སྦྱོང་དེ་ག་དེ་བཙན་བྱོལ་ནང་དུ་གནང།

ལས་ཆགས་ཡོད་དུས་དེ་ལས་ཨ་ལིས་ཤིག་ཉུང་ཉུང་དུ་ཆགས་ཡོད་རེད་ད་ཡིན་པས་ནས་ད་སྒམ་རུ་དེ་རྡ་རམ་ས་ལ་ནང་ནས་ས་ཆ་ཡང་གལ་ཆེ་བ་ཆགས་དེ་བར་ཕེབས་པ་མང་ངེས་ཡོད་རེད་བ་ད་དེ་ལ་ཁྱེད་རང་གི་ད་ལྟ་ད་བ་ར་ཀོ། Cafe། ཨ་ནི་ཚིག་ཇ་ཁང་ལ་ཡང་ད་ཁྱེད་རང་གི་དེར་ཅིག་བཙུགས་ཡོད་རེད་བ། དེ་ཐོག་མ་ས་ཆ་དེར་རང་ལ་བཙུགས་ཡས་ཀྱི་དམིགས་ཡུལ་རེད་དེ་ལ་བཙུགས་དགོས་ཡ་རྒྱུ་མཚན་རོ་ཅིག་ག་འདྲ་ཞིག་ཡིན་ན། དེ་ད་ང་ང་དང་པོ་ཟ་ཁང་ཇ་ཁང་འདྲ་བོ་བཙུགས་དུས་ཉམས་མྱོང་ཟེར་མཁན་ཡོད་མ་རེད། ཨ་ཉམས་མྱོང་ཟེར་མཁན་མེད་དུས་ཐོག་མ་དང་པོ་ན་ཡང་མེག་ལོར་འདྲ་བོ་ཡག་རེད་དེར་ས་ཆ་བལྟས་ཟེར་དེ་གྱི་ཆེ་ས་འདྲ་བོ་བཙུགས་ན་གོང་ཆེན་པོ་ཞེ་པོ་རེད་འདུག་ཁང་གླ་དང་སོགས་ཡོད་ར། ཨ་དང་པོ་ཉམས་མྱོང་གསོག་ཡག་ཆེད་དུ་འདི་ཡི་ས་ཆ་འདི་སྒམ་རུ་ཡི་བལྟས་ཟེར་མ་ས་ཁུག་གི་ནང་ན་མ་གྱི་བཙུགས་མཁན་ན་ལོ་གཅིག་གཉིས་ཙམ་འདི་ནས་བཙུགས་ཨ་འདི་ནས་ཉམས་མྱོང་ཅིག་བསགས་གཅིག་བྱས་ན་ཡང་ལིང་འགྲོ་ཡག་པོ་བྱུང་སྲིད་པ་ར་གཅིག་བྱས་ན་མ་ད་གཅིག

ཉམས་མྱོང་བསགས། ཉམས་མྱོང་བསགས། དེ་ལ་དཔག་པའི་ད་རྗེས་མར་ལས་དོན་ཆེན་པོ་གཅིག་ག་འདྲས་བྱེད་དགོས་ཀྱི་འདུག་ཉམས་མྱོང་གི་ཐོག་ནས་ད་གཅིག་མདུན་བགྲོད་དེ་དཔེ་ཁྱད་ཆེན་པོ་ཆགས་ཀྱི་རེད་བ། དེ་ཁྱེད་རང་གཞོན་སྐྱེས་ཆགས་བསྡད་ཡོད་རེད་ང་ཚོ་སྤྱི་ཚོགས་ནང་གཞོན་སྐྱེས་ལས་མེད་མང་པོ་བཞུགས་ཀྱི་ཡོད་རེད། མང་པོ་གཅིག་གི་བསམ་བློ་དེ་འདྲས་འཁོར་གྱི་འདུག་བ། ལས་ཀ་ལས་དུས་ཐོག་མ་ཉིད་ནས་ཁོ་ར་དམིགས་ཡུལ་ཆེན་པོ་བཞུགས་ཀྱི་རེད་བ། ནི་ལས་ཀ་གི་དཔེར་ན་གཅིག་གླ་ཡིན་པའི་ནས་མཐོ་བཞུགས་ཀྱི་ལ། སོ་སོའི་ངོས་ནས་ད་གཅིག་ག་ལོག་རེད།

སོ་སོའི་གཞོན་སྐྱེས་སུ་ཡིན་ན་ཡང་དང་པོ་དམིགས་ཡུལ་གཅིག་དགོས་ཡ་དང་གལ་ཆེན་པོ་ཡོད་རག་མི་ཚེ་མི་ཚེ་གཅིག་ནང་ན་དམིགས་ཡུལ་གཅིག་འཛིན་དགོས་ཡ་དང་གལ་ཆེན་པོ་རག་ལ་དམིགས་ཡུལ་གཅིག་དམིགས་ཡུལ་ག་རེ་ཡིན་ན་འགྲིག་ཡོད་རག་སོ་སོ་ཁ་ཤས་ནི་ཀྱི་ད་ཀྱི་ཚོང་པ་བྱེད་སྙིང་འདོད་ཡོད་ཁ་ཤས་ནི་རྩོམ་པ་པོ་བྱེད་ཁ་ཤས་སྒྱུ་རྩལ་བ་ཁ་ཤས་ཡང་ཀྱི

ཐེན་ཅིའི་ལས་ཀ་འདྲ་བོ་བྱེད་ས་རང་ལྟར་དམིགས་ཡུལ་འདྲ་བོ་དེ་འདྲ་ཞིག་བཟོ་དེ་བཟོ་ཡོད་ར། དེ་ཡིན་དུས། ཨ་ནི། ད་ཕ་རྒྱུད་དེ་ནང་ན་ད་ད་མང་ཆེ་ཤོས་ལས་ཀ་བྱེད་མཁན་དང་དེ་འདྲའི་འདྲ་བོ་ཡོད་རེད། ཡིན་ན་ད་སྒམ་རུ་དེའི་ནང་ན་ཡང་ངས་གཞོན་སྐྱེས་བོད་པའི་གཞོན་སྐྱེས་ར་མང་པོ་ང་ཚོའི་ནང་ལ་སླེབས་དུས་ད་བོད་པའི་གཞོན་སྐྱེས་མང་པོ་ཡང

ཁྱེད་རང་གིས་ཐོག་མར་བཙུགས་པའི་དམིགས་ཡུལ་དང་ད་ལྟའི་དཔེར་ན་ཚོང་གི་འགྲོ་སྟངས་ཀྱི་གནས་བབ་ལ་གཅིག་བལྟས་པ་ཡིན་ན་སོ་སོའི་འདོད་པ་བཞིན་སོར་བསྒྲུབས་ཏེ། སྤྱིར་བཏང། ད་ང་ཚོ་ཡི་ཇ་ཁང་བཙུགས་དུས་ངའི་ཐོག་མ་དང་པོ་ནང་ལ་ཇ་ཁང་བཙུགས་དུས་བསམ་བློ་ནང་ག་རེ་ཡོད་ལབ་ན་ད་མི་གཞན་པའི་ཇ་ཁང་བཙུགས་ད་དེ་ག་ཡོད་ར་མི་གཞན་པའི་ཇ་ཁང་ད་སྦྱིན་བདག་ཚོ་སོ་ཡང་དེའམ་འདྲ་ལོ་ཇ་ཁང་དེའམ་འདྲ་ལོ་ཕལ་ལུའི་དེ་དེ་ཀྱི་འདྲ་བོ་ཀྱི

ལས་སླ་བོ་དེ་འདྲ་མི་འདུག་ཡང། སྔོན་མ་བསམ་པ་ནང་བཞིན་ལས་སླ་བོ་དེ་འདྲ་མི་འདུག་ཨང། དེ་ནང་བཞིན་ཡང་ད་ལྟའི་གི་ད་ལོ་གཅིག་ལོ་གཅིག་ཟིན་ཙམ་རེད་ད། ལོ་གཅིག་ནང་ནས་ཡང་རྒྱ་སྐྱེད་འདྲ་བོ་བྱས། ཨ་ནི། ཨ་ནི། རྒྱ་སྐྱེད་བྱས་ལ་མི་ཚད་ད་ང་རང་འདིའི་ཉམས་མྱོང་དེ་ད་ག་རེ། ད་ག་ལ་བའི་འདིའི་ནང་ལ། ད་ཕྱི་ཤུགས་ཅིག་ག་རེ་བྱུང་སོང་ལབ་ཡོད་ར། ཐུབ་ཡ་ཐུབ་ཡ། ཐུབ་ཡ་ཕྱི་ཤུགས་ཅིག་ག་རེ་བྱུང་ལབ་ན། ཨ་དཀའ་ལས་རྒྱབ་ཀྱི་ན། ས་ཆ་གཞན་པ་ཀྱི་ད་རྗེས་ལ་མེག་ལོར་འདྲ་བོ་དེ་འདྲའི་ད་ཡང་ས་ཆ་གཞན་པ། མེག་ལོ་ཡིན་དགོས་མ་རེད། ཡང་ས་ཆ་གྲོང་ཁྱེར་ག་བ་འདྲ་ཅིག་ཡིན་ན་ཡང།

དེའི་བསམ་བློ་དེ་ཁོ་ནས་བསྡད་བསྡད་ན་དེ་མི་ཚེ་ནང་ཡར་མདུན་སྐྱོད་བྱས་ལ་དཔེ་ཁག་པོ་འདུག་ཨ། ཉི་མ་ང་མཐོ་སློབ་ཡོད་དུས་བསམ་པ་ང་ཚོ་དགེ་རྒན་གཅིག་གི། ཞ་སྨྱུག་ཡོད་ར་ད་ང་ཚོ། ཞ་སྨྱུག་དེ་སོ་སོའི་ལག་པའི་དཀྱིལ་དེ་ལ་བཅུག་ཅིག་བཅག་ཐུབ་ཀྱི་རེད་ལབ། ང་ཚོ་བཅག་ཐུབ་ཀྱི་མ་རེད་ལབ་པ། མོ་རང་གིས་དེའི་ལག་པ་དཀྱིལ་དེ་བཞག། ཅོག་ཙེ་སྒང་ལ་ལག་པ་གཞུས་ནས་དཔེ་སྟབས་བདེ་བཅག། དེའི་མི་ཚེ་ནང་བསླབ་བྱ་ཅིག་རེད་ལགས། ལས་ཀ་མང་པོ་ཅིག་ང་ཚོས་ཡོད་ར། ངས་ཐུབ་ས་མ་རེད་བསམ་ནས་ལྷག་བསྡད་ཡོད་རེད་ལགས། སྔོན་འགྲོ་ཇག་རུ་ན་ལས་སླ་བོ་ཆེ། ཐུབ་པའི་མི་མང་པོ་ཡོད་རེད་ལགས། ད་ད་འདི་ཁྱེད་རང་གིས་གསུངས་པ་དེ་ག་རང་རེད་ད། དེ་ནས་ད་ད་ཆུང་ས་དེ་ནས་ཉམས་མྱོང་བྱེད་ས། དེ་གིས་སོ་སོ་ལ་གདེང་ཚོད་དེ་ག་རེ་བྱུང་ཞེ་ན་ད་མ་འོངས་པ་ཆེན་པོ་ཞིག་བཙུགས་པའི་ནས་རེད་བ་ས་ཆ་ཅིག་གྲོང་ཁྱེར་ཡིན་པའི་ནས་རེད་ད་ཅིག་མི་མང་པོ་ཡོད་ས་ཅིག་ལ་ཡིན་པའི་ནས་རེད། ཚོང་ཡག་པོ་རྒྱུགས་ས་ཅིག་ལ་བཙུགས་པའི་ནས་ཉམས་མྱོང་དེ་ཡོད་རེད་བ། ཐོག་མ་ད་དཀའ་ལས་བརྒྱབ་ཚར་རེད་བ། དེ་གི་ཐོག་ནས་རྗེས་མ་དེ་ལ་ཕན་ཤུགས་ཤིག་ཐོབ་རེད་བ། རེད་བ། ད་ངས་དྲི་བ་གཞན་ཅིག་དེ་ག་རེ་ཡིན་ལབ་ན།

ཁོང་ཚོ་ཕར་ཚུར་སྐད་ད་སྐད་སྐད་ཆ་རྒྱ་ཡིག་གི་འགྲོ་བསྡད་ཤག་ཨ་ནི་ད་གལ་ཏེ་ད་ཅིག་བོད་ན་ཕྱི་རྒྱལ་ནས་ཕེབས་པའི་ཅིག་བོད་པ་ཞིག་ཡིན་པའི་ནས་རེད་དེ་མངའ་སྡེ་གཞན་པ་ནས་ཕེབས་པའི་བོད་པ་ཅིག་ད་གལ་སྲིད་བར་ར་ཀོ་ཚིག་ཇ་ཁང་ཡོང་དུ་ཡོང་ཡག་གི་འདོད་པ་ཡོད་པ་ཡིན་ན་ད་བར་ར་ཀོ་ཚིག་ཇ་ཁང་གི་ངོས་ནས་ཁོ་རང་ཚོ་ལ་ཡང་ཚིག་ཇ་ཁང་གཞན་པ་དང་མ་འདྲ་བ་དམིགས་བསལ་ད་མངར་ཟས་ཡིན་པའི་ནས་རེད་ར་བ་ཨ་ནི་བཏུང་བྱ་ཡིན་པའི་ནས་རེད་ཨ་ནི་ཅིག་ཟས་རིགས་ཡིན་པའི་ནས་རེད་ད་ཞལ་ལག་ག་རེ་ནས་བཟུང་དམིགས་བསལ་འདྲ་བོ་ཅིག་ཁོ་རང་ཚོ་ལ་ག་རེ་འདྲ་བོ་ཅིག

ནམ་དུས་ཡི་ཁྱད་པར་ཞེ་བོ་དག་ཧ་གོ་མ་སོང་ག་ཅི་ན་ང་ཚོ་ཡི་ཡོང་མཁན་མང་ཆེ་ཡུལ་ད་གམ་རུ་ནང་ལ་ཡོད་པའི་མི་མང་རང་རེད་ད་ཅི་ཡུལ་སྐོར་སྤྲོ་འཆམ་ཡོང་མཁན་གཅིག་ཡོད་མ་རེད་དེ་བྱས་དུས་ང་ཚོ་ཉི་མ་གཅིག་གི་ནང་ནས་ཡོང་ཡ་དུས་ཚོད་ད་ད་ཡ་ཆུ་ཚོད་ལྔ་པའི་རྗེས་ལ་རེད་ད་དེ་ཡི་བོད་མིའི་སྒྲིག་འཛུགས་དང་ད་མ་ཡིན་པའི་ཚོགས་པ་ཁག་ཡིན་དེ་ལས་ཁུངས་གྲོལ་ཚར་ར་ལས་ཁུངས་གྲོལ་ཚར་དུས་ཆུ་ཚོད་ལྔ་བའི་རྗེས་ལ་མང་ཆེ་ཤོས་ཡོང་གི་འདུག་ར། ཞོགས་ཀས་ནི་ད་ང་ཚོ་ཡི་ཆུ་ཚོད་དགུ་པ་ནས་འགོ་འཛུགས་དུས་ནི་ད་ལས་ཁུངས་འགྲོ་མཁན་ཚང་མ་ད་འགྲོ་ཚར་ར་ཞོགས་ཀས་ནི་དེ་འདྲ་ཞེ་པོ་མི་འདུག་མང་ཆེ་ཤོས་ད་ཆུ་ཚོད་ལྔ་པའི་རྗེས་ལ་དགའ་བོ་རེ་ཡོང་མཁན་ཚང་མ་ཡོང་ར་ང་ཚོ་ཡོང་ནམ་དུས་ད་ད་ལྟ

ཨ་ནི། ད་ག་ནང་བཞིན་གྱི་ཡང་གཅིག་དེ་འདྲའི་དཔེར་ན་ཚོང་ལས་ཅིག་གཉེར་བའི་སྐབས་སུ་ངང་རྒྱུད་རིང་པོ་དགོས་པའི་གལ་ཆེན་པོ་རེད་དོ། ཉི་མ་གཅིག་ལ་ཚོང་མེད་བས་ནི་ཚོང་མི་འདུག་བསམ་ཅི། གཅིག་བློ་ཕམ་གཅིག་ག་ལ་སོ་སོ་བློ་ཕམ་ཞུ་མེད་ཞོར་ར། ཡང་ཉི་མ་བཞི་ལྔ་སུ་ཡག་པོ་རྒྱུག། བྱས་ན་ཡང་སོ་སོ་ཞུ་གཅིག་ག་ད་དཔེ་ཡག་པོ་རྒྱུག་བསམ་ནས་ཡང་བྱེད་ལ་ཡང་ཡོང་གི་མི་འདུག་ཁོ་ངང་རྒྱུད་རིང་པོ་དེ་དགོས་གི་འདུག་ད་དེ་གས་ཚང་མ་ད་ལྟ་ཁྱེད་རང་གི་ད་བཀའ་མོལ་གནང་ཕོད་ཀྱི་བརྒྱུད་རིམ་ནང་བལྟས་པ་ཡིན་ན་ད་གཅིག་གཞོན་སྐྱེས་གཅིག་ང་ཚོའི་ད་གཅིག་རླུང་འཕྲིན་གསན་མཁན་ཁོ་རང་ཚོ་བས་ན་དེ་བསླབ་བྱ་དེ་ལས་ཡང་དགོས།

ངའི་མི་ཚེ་ནང་ལོགས་ནས་དེ་སྔ་གོ་སྐབས་དེ་འདྲས་ཅིག་ཡོད་འདི་ཤོར་སོང་དེ་ལ་གནོང་འགྱོད་ཡོད་དེ་ལ་འགྱོད་པ་ཡོད་ལས་བྱོས་ར། དེ་འདྲས་ཀྱི་ཅིག་ཀྱང་དེ་ཡོད་ན་ཚོར་བ་རོལ་བྱེད་ར་བསམ་ཚུལ་ག་རེ་ཡོད་འདི་ང།
ད་ངས་ད་གི་ད་ལྟ་བར་དུ་ཡང་ཅིག་ད་ལྟ་ཅིག་ཤོར་མ་ཐག་ཅིག་ཡོད་ར། ངའི་ཡིན་འདིའི་ནང་ལ་ཡང་ཚིག་རྒྱག་གང་འདིའི་ནང་ལ་ད་ཅིག

ཁ་ལག་དེ་ཚོ་ཡང་རྟག་པར་སྤྲད་མ་མཐོང་འགྲོ། ཡང་མཚམས་སུ་དུས་ཚོད་མང་པོ་འགོར། ད་ད་དུང་ཡང་ང་ཚོའི་ལམ་ཀ་ཡག་པོ་ཆགས་ཡོད་མ་རེད་ད་ཡིན་ན་ཡང། ད་ཁོ་ཚོ་ཚང་མས་བསམ་ཤེས་དཔེ་ཡག་པོ་བྱེད་མཚམས་སུ། དེར་སྡེར་མ་ད་ཕོར་པ་དེ་ཚོ་ཡ་སྐྱེ་ག་ད་མཚམས་སུ་ཡང་ད་ཁོ་ཚོ་གོ་དགོས་ཡ་ད་དེ་ཚོས་ང་ཚོ་ད་བར་དུ། དངོས་གནས་ཀྱི་ཅིག་སེམས་ཤུགས་བསྐྱེད་མུ་མཐུད་འགྲོ་དགོས་ཡ་ད། མི་མང་ད་གམ་རུ་ནང་ལ་ཡོད་དེ་དེ་འགས་དེ་ཚོ། དཔེ་ཡག་པོ་ཆགས་སོང་ང་རང་དེ་སེམས་གཏིང་ནས་ང་རང་འདྲ་ཟེར་ན་དེ་བསམ་གྱི་ཡོད་ཨ་ནི་ངའི་བཟའ་ཟླ་འདྲ་ཟེར་ན་དངོས་གནས་ཀྱི་མོ་འདྲ་ཕྱི་རྒྱལ་རེད་ར་ཕྱི་རྒྱལ་ཧྥི་ལི་པི་ནོ་འདྲ་བོ་རེད་ནའི་མོ་ཡིན་དུ་ལབ་ཡ་ལབ་འདུག་ད་དངོས་གནས་བོད་པ་དེ་ཚོ་ཡང་དེ་ཡིན་ཡང་དེ་ཚོ

ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།